ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་སྐོང་ཚོགས་བྱས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད་འདུག། མཐར་སྤྱི་ཚོགས་དང་བུད་མེད་ཅེས་པའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ལ་གསན་རོགས། གསན་པ་རྣམ་པ་ཚོ་ཐོག་མར་གསར་འགྱུར་བཤད་ཀྱིས། རྒྱ་ནག་གཞུང་གིས་དགའ་ལྡན་ལྔ་མཆོད་སྐབས་རྒྱལ་ས་ལྷ་ས་ཁུལ་དུ་དམ་དྲག་དང་ཞིབ་བཤེར་གཞི་རྒྱ་ཆེན་པོས་བྱས་ཡོད་འདུག། ཟླ་བཅུ་གཉིས་པའི་ཚེས་བདུན་ཉིན་རྗེ་ཙོང་ཁ་བ་བློ་བཟང་གྲགས་པ་མཆོག་གི་དགོངས་པ་ཆོས་དབྱིངས་སུ་ཐིམ་པའི་འདས་མཆོད་དམ་བོད་ནང་དགའ་ལྡན་ལྔ་མཆོད་དང་བསྟུན་ནས་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་རྒྱ་ནག་གཞུང་གིས་བོད་མི་ཚོར་གཙུག་ལག་ཁང་དང་ཕོ་བྲང་པོ་ཏ་ལ་སོགས་སུ་མཆོད་མཇལ་བྱེད་མ་བཅུག་པར་མི་མང་བཙན་ཐབས་ཀྱིས་བཀག་འགོག་བྱས་ཡོད་པ་མ་ཟད

མི་དམངས་འདུ་འཛོམས་བྱེད་མ་བཅུག་པར་ཉེན་རྟོག་པས་མི་དམངས་ཀྱི་བར་མཚམས་བཅད་ནས་ཉུང་ཙམ་བྱས་ཏེ་བཏང་བྱུང་ལ་དེ་མིན་ཁྲོམ་སྲང་ཁག་ཏུ་ཞིབ་བཤེར་ས་ཚིགས་ནས་ལུས་བཤེར་དང་ཁ་པར་ལ་སྔོག་བཤེར་བྱེད་ཀྱི་ཡོད་པ་འགྲེལ་བརྗོད་གནང་ཡོད་ཀི་བོད་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་གྱི་དགོང་མོ་བོད་ཀྱི་ས་ཁུལ་ཡོངས་ནས་དགའ་ལྡན་ལྔ་མཆོད་ཆེན་མོར་མི་དམངས་རང་བཞིན་གྱི་ངོས་ནས་གཞི་རྒྱ་ཆེན་པོས་སྲུང་བརྩི་གནང་ཡོད་པ་དང། བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་ཉེ་བའི་ཉིན་ཤས་ནས་བཟུང་དགའ་ལྡན་ལྔ་མཆོད་རིང་ལྷ་ས་གྲོང་ཁྱེར་གྱི་འགྲིམ་འགྲུལ་ཁག་ཅིག་བདེ་འཇགས་ཀྱི་ཆེད་ཡིན་ལུགས་བསྙད་ནས་བཀག་འགོག་བྱེད་རྒྱུའི་གསལ་བསྒྲགས་སྤེལ་ཡོད་པ་རེད། འདི་ག་རླུང་འཕྲིན་ཁང་ལ་མདང་ནུབ་ལྷ་སའི་གཙུག་ལག་ཁང་དུ་མི་མང་བཀག་འགོག་དང་ཉེན་རྟོག་པ་དང་དྲག་ཆས་དམག་མིས་བསྐོར་ཡོད་པའི་བརྙན་ཐུང་ཁག་ཅིག་འབྱོར་བའི་ནང་དུ་ཉེན་རྟོག་པ་ཚོས་མི་མང་ལ་འདུ་འཛོམས་ཁྲོད་གློག་འོད་ཆེན་པོ་ཞིག་སྦར་བཞིན་འདུ་འཛོམས་བྱེད་མི་ཆོག་པར་ཐད་ཀར་ལམ་ཁ་བརྒྱུད་འགྲོ་དགོས་པའི་བཙན་བཀའ་གཏོང་བཞིན་པ་མཐོང་གི་འདུག། གསན་པ་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། སྲིད་སྐྱོང་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་ནི་སྲིད་སྐྱོང་དང་སྤྱི་འཐུས་ཀྱིས་འགྱུར་བ་བཏང་ཆོག་ཆོག་ཅིག་མིན་པར། མ་འོངས་པར་ཡང་མང་མོས་འོས་བསྡུའི་ལམ་ནས་མ་གཏོགས་འགྱུར་བ་བཏང་ཆོག་ཆོག་ཅིག་མིན་ཞེས་གསལ་སྟོན་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་སྦེ་ཡིས་བཞུགས་སྒར་དར་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། མ་འོངས་པར་ཡང་སྔ་མ་གི་བརྒྱུད་རིམ་ཇི་མ་ཇི་བཞིན་མང་མོས་འོས་བསྡུ་ལས་རིམ་གྱི་བརྒྱུད་རིམ་གྱི་ཐོག་ནས་མ་གཏོགས། འགྱུར་བ་བཏང་ཆོག་ཆོག་ཡོད་པ་མ་རེད་ཅེས་གསལ་སྟོན་གནང་ཡོད་ཀི། བཞུགས་སྒར་དུ་རྒྱལ་སྤྱིའི་དབུ་མའི་ལམ་མི་དམངས་ལས་འགུལ་ཁང་གི་ཡིག་ཚང་གསར་བ་དེ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བརྒྱད་གི་ཉི་མ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་དབུ་འབྱེད་གནང་སྐབས། སྲིད་སྐྱོང་མཆོག་ནས་བོད་རང་བཙན་དང་དབུ་མའི་ལམ་རྩོད་མཁན་སུ་ཡིན་ན། ང་ཚོ་ནང་ཁུལ་ལ་རྩོད་པ་རྒྱག་དགོས་དོན་རྩ་བ་ནས་མེད་པར། རྒྱ་ནག་ལ་ཕར་ཁ་གཏད་ནས་རྩོད་དགོས་པ་དང། དབུ་མའི་ལམ་ནི་གོང་ས་མཆོག་གིས་གྲོས་འགོ་བཏོན་གནང་བ་དང་མི་དམངས་མང་ཆེ་བ་གི་མང་མོས་འོས་བསྡུ་བྱེད་མི་དགོས་པར་བསམ་ཤོག་བསྡུ་བ་གི་ཐོག་ནས་རྒྱབ་སྐྱོར་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་མོས་གཏན་འབེབས་སོགས་གནང་ཡོད་པས། སྲིད་བྱུས་དེར་མ་འོངས་པར་ཡང་སྲིད་སྐྱོང་དང་སྤྱི་འཐུས་ལྷན་ཚོགས་གཉིས་ཀྱིས་སྔ་མ་གི་བརྒྱུད་རིམ་ཇི་བཞིན། མང་མོས་འོས་བསྡུའི་ལས་རིམ་གི་བརྒྱུད་རིམ་ཐོག་ནས་མ་གཏོགས་འགྱུར་བ་བཏང་ཆོག་ཆོག་ཡོད་མ་རེད་ཅེས་གསལ་སྟོན་གནང་གི་འདུག།
དེ་ནས་མི་མང་མང་ཆེ་བ་གཅིག་གིས་མང་མོས་འོས་བསྡུ་བྱེད་མི་དགོས་ཐོག་ནས་བསམ་ཤོག་བསྡུ་བའི་ཐོག་ནས་རྒྱབ་སྐྱོར་བྱུང་བ་རེད། དེ་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་སྤྱི་མོས་གཏན་ལ་ཕབ་ནས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སླར་ཡང་དབུ་མའི་ལམ་ལ་ཤར་སྐྱོད་གནང་གི་ཡིན་བྱས་ནས་ད་དགོངས་པ་དང་མཐུན་པའི་ཐོག་ནས་ད་ལྟ་ང་ཚོ་འགྲོ་བསྡད་ཡོད་རེད། དེའི་སྲིད་བྱུས་འདི་མ་འོངས་པར་འགྱུར་བ་གཏང་དགོས་ཡོད་པ་ཡིན་ནའི་ཁོ། སྲིད་སྐྱོང་ཡིན་ཟེར་ནས་འགྱུར་བ་བཏང་ཆོག་ཆོག་ཡོད་མ་རེད་སྤྱི་འཐུས་ལྷན་ཚོགས་ཡིན་ཟེར་ནས་འགྱུར་བ་བཏང་ཆོག་ཆོག་ཡོད་མ་རེད་ཐེངས་སྔ་མའི་བརྒྱུད་རིམ་གཅིག་ཕྱིན་པ་ནང་བཞིན་བྱས་ནས་མ་འོངས་པ་ཡིན་པ་ཡིན་ནའི་ཁོ་མང་མོས་འོས་བསྡུའི་ལས་རིམ་གྱི་བརྒྱུད་རིམ་གཅིག་ཐོག་ནས་མ་གཏོགས་གཅིག་གིས་བཏང་ཆོག་ཆོག་ཡོད་མ་རེད།
ཡང་ཡིག་ཚང་དབུ་འབྱེད་དང་རབ་གནས་སུ་ཕེབས་པ་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་ནས་ཀྱང་གོང་ས་མཆོག་གིས་དགོངས་པ་ཡུན་རིང་བཞེས་ཏེ་དབུ་མའི་ལམ་གྱི་སྲིད་བྱུས་ལམ་སྟོན་གནང་ཡོད་པས་དེ་ནི་ཧ་ལས་པ་གི་རྒྱ་ཆེན་པོ་དང་ཟབ་མོ། གནད་ལ་འཁེལ་བོ་ཟིག་ཡིན་པར་མཇལ་གྱི་ཡོད་པར་བརྟེན། རྒྱབ་ལྗོངས་གནས་ཚུལ་དང་སྔ་ཕྱིའི་བརྒྱུད་རིམ་སོགས་ཞིབ་ཕྲ་མ་རྟོགས་པར་ཚོར་སྣང་ཙམ་གྱི་གཞན་དབང་དུ་གྱུར་ན་ཕྱོགས་ཚང་མར་ཕན་ཐོགས་མེད་པས། གོ་རྟོགས་སྤེལ་རྒྱུ་གལ་ཆེན་དང་གོང་ས་མཆོག་གི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་གི་ལོ་ནས་བཟུང་གནད་དོན་དེ་འབྲེལ་གྱི་བཀའ་སློབ་རྣམས་ཕྱོགས་བསྒྲིགས་ཀྱིས་ལྟ་དེབ་བཟོས་ནས་བཀྲམ་ན་ནུས་བ་ཆེན་པོ་ཐོན་ངེས་པ་དང། གང་ལྟར་ང་ཚོ་དངོས་ཡོད་གནས་ཚུལ་དང་བསྟུན་ནས་ཕེབས་རྒྱུ་མ་གཏོགས། སེམས་ཚོར་གྱི་གཞན་དབང་དུ་གྱུར་ནས་ཕེབས་རྒྱུ་མེད་པ་གི་སྐོར་ལ་ལམ་སྟོན་གནང་གི་འདུག། ད་གང་ལྟར་ང་རང་ཚོ་དངོས་ཡོད་གནས་ཚུལ་དང་བསྟུན་ནས་ཕེབས་ཡ་རེད། སེམས་ཚོར་གྱི་སེམས་ཚོར་གྱི་གཞན་དབང་དུ་གྱུར་ནས་ཀྱི་ཕེབས་ཡ་ཡོད་མ་རེད། རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་བློ་བཟང་ཆོས་འཕེལ་ལགས་ནས། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ལོར་ཁོ་རང་ཨ་མི་རི་ཁར་ཕྱིན་ནས་གྲོས་ཚོགས་འཐུས་མི་དང་འབྲེལ་ཐུག་དང་ཞུ་གཏུག་ལས་འགུལ་གནང་རྒྱུ་བྱུང་བ་དང་མཚུངས། མང་བོར་རྒྱབ་སྐྱོར་འཚོལ་རྒྱུ་གི་བཀའ་མོལ་མང་དུ་བྱུང་བ་བཞིན། ཁོ་རང་ཚོའི་རེ་བར་ཡང་མི་རབས་གསར་པ་དང་གཞུང་འཛིན་མང་བོ་བརྗེ་བོ་བརྒྱབ་འགྲོ་བཞིན་ཡོད་དུས། བོད་མིའི་སྒྲིག་འཛུགས་དང་གཞུང་འབྲེལ་མིན་པའི་མང་བོ་ཟིག་སླེབས་དགོས་ཀྱི་འདུག་ཅེས་གསུང་གི་འདུག་པས། ང་ཚོ་ལོ་རྗེས་མ་གི་ནང་ཨ་མེ་རི་ཁར་འགྲོ་རྒྱུའི་འཆར་གཞི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། མི་རབས་གསར་པ་དང་གཞུང་མང་བོ་བརྗེ་བོ་རྒྱག་གི་ཡོད་དུས་ཁྱེད་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་གཞུང་དང་གཞུང་འབྲེལ་མ་ཡིན་པ། ཁྱེད་རང་ནང་བཞིན་འདི་འདྲའི་བྱས་ནས་མང་བོ་ཅིག་སླེབས་དགོས་ཀྱི་འདུག་ཟེར་ནས། ཁོ་རང་དེ་ཚོས་ཡང་ལྷག་བསམ་མེད་སྙིང་གི་འགོ་ཁྲིད་དང་འཐུས་མི་དེ་འདྲ་གི་རེ་བ་གནང་གི་འདུག་ལ་དེ་ང་ཚོས་ད་ལྟ་ཡང་ལོ་རྗེས་མ་ནང་ལ་ཨ་རི་ལ་འགྲོ་ཡག་གི་དེ་འདྲས་ཀྱི་འཆར་གཞི་སྒྲིག་དང་སྒྲིག་བཞིན་པ་ཡིན་ཟེར་ནས་དེ་ཞུ་ཡིན། རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དབུས་ལས་ཁུངས་གསར་བ་དབུ་འབྱེད་དེར་བོད་མི་མང་སྤྱི་འཐུས་རྣམ་པ་ཁག་ཅིག་དང་དགའ་ལྡན་ཕོ་བྲང་གི་དྲུང་ཆེ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་བཅས་ཕེབས་ཡོད་ཅིང། ལས་འགུལ་ཁང་འདི་དབུ་བརྙེས་ནས་ལོ་ངོ་བཅོ་ལྔ་དང་ས་གནས་ཁག་ཉི་ཤུ་རྩ་ལྔ་ལྷག་གི་ནང་ཡན་ལག་ལས་ཁུངས་བཙུགས་ཡོད་པ་རེད། བོད་རྒྱའི་དཀའ་རྙོག་སེལ་སླད་བོད་མིའི་སྒྲིག་འཛུགས་ཀྱིས་མུ་མཐུད་ནས་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱེད་མུས་ཡིན་པ་དང། སྲིད་བྱུས་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞི་གི་ནང་ཁྲིམས་མཐུན་གྱི་ཐོབ་ཐང་ཡོད་པ་གི་བོད་མི་ཡོངས་ལ་མི་རིགས་ས་གནས་རང་སྐྱོང་གི་གནས་བབ་ཚད་ལྡན་མིང་དོན་མཚུངས་པ་བཟོ་དགོས་རྒྱུ་གཙོར་བཟུང་ཡོད་པས། སྤྱི་ལོ་ཉིས་སྟོང་བཅུ་ལོར་སྲིད་བྱུས་དེར་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་མོས་གྲོས་ཆོད་ཀྱི་ལམ་ནས་རྒྱབ་སྐྱོར་ཐོབ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གསན་པ་རྣམ་པ་ཚོ་འདི་ཨེ་ཤ་རང་དབང་རླུང་འཕྲིན་ཁང་ཡིན། ཆོས་ལུགས་མི་མཐུན་ནི་གསལ་འབྱེད་བྱས་རྗེས། སྤྱི་ཚོགས་ཞབས་ཕྱི་བ་གཅེན་གཅུང་གཉིས་ས་གནས་རྒྱ་ནག་ཉེན་རྟོག་པས་འཛིན་བཟུང་བཀག་ཉར་བྱས་ཡོད་པ་བོད་ལ་ལྟ་ཞིབ་ཁང་གིས་གནས་ཚུལ་སྤེལ་ཡོད་ཀི། བོད་ལྟ་ཞིབ་ཁང་གི་གནས་ཚུལ་དེ་ལྟར་ན་ཟླ་བཅུ་བའི་ཚེས་ཉི་ཤུ་རྩ་གསུམ་ཉིན་གྲོང་སྡེའི་མི་ཚང་དབུལ་བོ་མེད་པོ་ཚོར་རོགས་ཕན་བསྒྲུབས་ནས་སྐད་གྲགས་ཡོད་པའི་བོད་རིགས་བུད་མེད་གཉིས་ཀྱིས་སྐད་འཕྲིན་གྲོགས་ཚོམས་ནང་ཁ་བརྡ་བྱས་ཏེ། ཀུན་སྤྱོད་ཡག་པོ་འཛིན་དགོས་པར་སྐུལ་འདེབས་བྱས་རྐྱེན་ཁོང་གཉིས་འཛིན་བཟུང་བཀག་ཉར་བྱས་ཡོད་པ་དང་བུད་མེད་དེ་གཉིས་ནི་མཚོ་མོ་དང་ཉི་སྒྲོན་ཟེར་ཞིང་སེར་ཤུལ་རྫོང་སྐར་ཆེན་ཞང་གི་ནང་བསྟན་ཆོས་ལུགས་ལ་ཡིད་ཆེས་དང་དད་པ་རྩེ་གཅིག་ལ་ཡོད་མཁན་གཅེན་གཅུང་གཉིས་རེད། མཚོ་མོ་དང་ཉི་སྒྲོན་གཉིས་འཛིན་བཟུང་མ་བྱས་གོང་ནམ་རྒྱུན་དྭང་བླངས་བྱས་ནས་གྲོང་སྡེའི་ནང་གི་དབུལ་བོ་མེད་པོ་ཚོར་རོགས་ཕན་སྒྲུབ་བཞིན་ཡོད་པ་རེད། གཅེན་གཅུང་དེ་གཉིས་འཛིན་བཟུང་བྱས་ཏེ་སེར་ཤུལ་རྫོང་བཀག་ཉར་ཁང་དུ་བཅུག་རྗེས་ཁོང་གཉིས་ཀྱི་གནས་སྟངས་ལ་རྒྱུས་ལོན་ཐུབ་མེད་པ་གནས་ཚུལ་ནང་བཀོད་ཡོད་ཀི་བོད་ལྟ་ཞིབ་ཁང་གིས་འབྲེལ་ཡོད་ནས་རྒྱུས་ལོན་བྱུང་བ་ལྟར་ན་ད་ལྟའི་ཆར་བོད་ནང་གི་ཆོས་ལུགས་ལས་འགུལ་ལ་དམ་དྲག་ནན་མོ་བྱེད་ཀྱིན་ཡོད་པ་དང་སྐར་ཆེན་ཞང་གཅིག་པུ་ནས་སྡེ་མི་མང་བོ་ཉེན་རྟོག་པས་བཀའ་འགུག་གིས་ཆོས་ལུགས་དང་འབྲེལ་བའི་ལས་འགུལ་སྤེལ་ལུགས་བསྙད་ནས་འདྲི་གཅོད་བྱས་ཡོད་པ་རེད། ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཟླ་བཅུ་གཉིས་པའི་ཚེས་སུམ་ཅུའི་ཉིན་རྒྱ་ནག་གཞུང་གིས་ནང་བསྟན་ཆོས་ལུགས་ལ་སྟངས་འཛིན་བྱེད་ཐབས་ཀྱི་སྒྲིག་གཞི་མིང་ལ་དྲ་རྒྱའི་སྟེང་ཆོས་ལུགས་བརྡ་འཕྲིན་ཞབས་ཞུ་དོ་དམ་བྱེད་ཐབས་ཟེར་བ་ཞིག་སྤེལ་ཡོད་པ་དང་སྒྲིག་གཞི་གསར་བ་དེའི་དོན་ཚན་བཅུ་བདུན་ནང་གཞུང་གི་ཆོག་མཆན་མེད་པར་མི་སྒེར་དང་སྒྲིག་འཛུགས་ཀྱིས་དྲ་རྒྱ་བརྒྱུད་ནས་ཆོས་ལུགས་ལས་འགུལ་སྤེལ་མི་ཆོག་ཅེས་བཀོད་ཡོད་པ་རེད།

ཉེ་རབས་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་ཆུ་བཞི་སྒང་དྲུག་ཅེས་པའི། གློག་བརྙན་གསར་བ་འགྲེམས་སྡེ་བརྙན་ཐུང་ཞིག། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་དུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་མི་མང་ལ་བསྟན་ཞིང། གློག་བརྙན་འདིའི་སྐོར་ལ་གློག་བརྙན་འཁྲབ་ཁྲིད་བྱེད་མཁན་གཞན་ཕན་ཁྱིམ་གསར་ལགས་ཀྱིས་ངོ་སྤྲོད་ཀྱི་གཏམ་བཤད་གནང་བ་དང། མང་ཚོགས་ཀྱིས་དྲི་བ་བཏོན་པར་ལན་འདེབས་སོགས་བྱས་ཤིང། མི་མང་གིས་ཁོང་གི་གློག་བརྙན་གསར་བཟོ་གནང་བར་རྟེན་འབྲེལ་མཚོན་བྱེད་ཁ་བཏགས་འཐེན་པ་དང། དེའང་ཁོང་གི་གློག་བརྙན་འདིའི་སྐོར་འདི་གའི་གསར་འགོད་པར་ངོ་སྤྲོད་གནང་དོན་ལ།
Release བྱས་རེད New York ལ། ད་གློག་བརྙན་དེ་ང་ཚོ་ག་འདྲས་བཟོས་རེད་ཟེར་ན། རྡོ་རྗེ་བདེ་བ་ཚང་ལགས། རྡོ་རྗེ་ལགས་ད་ལྟ་ལྡི་ལི་ལ Architect རེད་ཁོ་རང་དང་ང་ཚོ་གཉིས། ཁོ་རང་ཡང་སྔན་མ་ནས་དམིགས་ཡུལ་དེ་ཡོད་རེད་གློག་བརྙན་བཟོ་ཡ་དེ་ཆུ་བཞི་སྒང་དྲུག་གློག་བརྙན་ཅིག་བཟོས་ཁོ་རང་པ་ལགས་དེ་འདི་ག་ལ་ཀུན་དགའ་བསམ་གཏན་ལགས། སྐོར་ལ་རེད་བ། ཨ་ནི་ང་ཚོ་གཉིས་འབྲེལ་བ་བྱས་ཨ་ནི་ང་རང་ཚོ་གཉིས་ཅག་སྔན་མ་ནས་བཟོ་ཡ་གི་དམིགས་ཡུལ་བྱས་ང་ཚོ་གཉིས་ཅག།

ཉིས་སྟོང་ཉི་ཤུ་རྩ་བཞི་གི་སྤྱི་ཟླ་ལྔ་པ May ལ་ཐོན་ཡག་གི First World Premiere དེ་དེའི་སྐབས་ལ་བྱེད་ཡག་གི་ང་ཚོ་གི་འཆར་གཞི་ཡོད་ལ། Shooting དེ་གློག་བརྙན་དེ Shoot སྒང་ག Mustang ལ་བྱས་རེད། དཀའ་ངལ་ད་མང་པོ་དཔེ་འཕྲད་དཀའ་ངལ་སྐོར་ལ་ད་ལྟ་ཞུ་སྒུག་ཞུ་ཆོག་ཟེར་ཡིན་ནའི་གློག་བརྙན་འཁྲབ་མཁན་ཆ་ཚང་བོད་པ་རེད་གློག་བརྙན་བྲིས་མཁན་བོད་པ་རེད། ག་རེ་ཟེར་རྡོ་རྗེ་བདེ་བ་ཚང་གི་དེབ་དེ་བོད་པ་གཅིག་རྡོ་རྗེ་ལགས་ཀྱིས་བྲིས་རེད།

ཆུ་བཞི་སྒང་དྲུག་ཅེས་པའི་གློག་བརྙན་འདི་ནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ནས་ལྔ་བཅུ་ང་དགུ་བར་གྱི་ཆུ་བཞི་སྒང་དྲུག་གི་ལོ་རྒྱུས་དང་འབྲེལ་ནས། ལེའོ་དང་པོ་དེ་འཁྲབ་སྟོན་བྱས་ཟིན་ཡོད་པ་དང། འབྱུང་འགྱུར་ལེའོ་གཉིས་པ་དང་གསུམ་པ་སོགས་ཁོང་གིས་འཁྲབ་ཁྲིད་བྱེད་འདོད་ཡོད་པའི་སྐོར་གྱི་འགྲེལ་བརྗོད་བྱས་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བཅས་ལ་བྱོན་པར་ཡིན།

གསན་མཁན་རྣམ་པ་བདེ་མོ་ཡིན་ནམ། མི་འགྱངས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་རང་དབང་དམངས་གཙོ་ལྡན་པའི་ཐའེ་ཝན་གླིང་ཕྲན་ནང་རྒྱལ་ཡོངས་འོས་བསྡུ་ཆེན་མོ་གནང་སྟེ་ཡུལ་དེའི་སྲིད་འཛིན་དང་གྲོས་ཚོགས་འཐུས་མི་ཁག་གསར་དུ་འདེམས་ཀྱི་ཡོད་པས་ཐའེ་ཝན་སྲིད་འཛིན་འོས་བསྡུ་ཆེན་མོ་གནང་བར་ཟླ་བ་གཅིག་ཙམ་ལས་མེད་པའི་སྐབས་འདིར་ཐའེ་ཝན་ནང་སྲིད་དོན་ཚོགས་པ་ཁག་གི་འོས་མིའི་བར་འགྲན་རྩོད་ཚ་ཚ་འུར་འུར་སྤེལ་བཞིན་པ་མ་ཟད་རྒྱ་ནག་དམར་ཤོག་གཞུང་ནས་ནམ་རྒྱུན་འདིའི་ལྷག་པར་ཐའེ་ཝན་གྱི་འོས་བསྡུ་ལ་ཁྱོན་ཡོངས་ནས་ཐེ་བྱུས་བྱེད་བཞིན་པ་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་ཐོན་གྱི་ཡོད། ཐའེ་ཝན་རྒྱལ་ས་ཐའེ་པེ་ནང་ཡོད་པའི་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ནས་དེང་སྐབས་ཀྱི་ཐའེ་ཝན་འོས་བསྡུ་དང་སྲིད་དོན་ཚོགས་པ་ཁག་གི་འོས་མིའི་སྐོར་ངོ་སྤྲོད་གནང་བྱུང། ཐའེ་ཝན་གྱི་ད་འོས་བསྡུ་ཆེན་པོ་གཙོ་བོ་སྲིད་འཛིན་དང་སྲིད་འཛིན་གཞོན་པ་དེ་ནང་བཞིན་གྱིས་ཐའེ་ཝན་གྲོས་ཚོགས་འཐུས་མི་གི་འོས་བསྡུ་དེའང་རྗེས་མ་ལོ་ཡི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ལ་འོས་བླུག་ཡག་གི་དུས་ཚོད་དུ་ཁེལ་འགྲོ་གི་ཡོད་རེད། ཨ་ནི་ད་ལྟ་ཕྱོགས་ཡོངས་ནས་ད་འོས་བསྡུ་གི་ཁྱབ་བསྒྲགས་ཨ་ནི་ཆབ་སྲིད་ཚོགས་པ། དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཐའེ་ཝན་རྒྱལ་ཡོངས་འོས་བསྡུ་ཆེན་མོ་སླེབས་ལ་ཉེ་བའི་དུས་སུ་དེ་རིང་སྟེ་ཚེས་བརྒྱད་ཉིན། CNN ཐེ་བའི་ནུབ་ཕྱོགས་ཀྱི་གསར་འགྱུར་བརྒྱུད་ལམ་ཁག་ཏུ་བདུན་ཕྲག་སྔོན་མར་རྒྱ་ནག་དམར་ཤོག་གཞུང་གི་དབང་ཤུགས་ཆེ་བའི་མི་སྣ་ཨང་བཞི་བ་ཡིན་པའི་རྒྱ་ནག་སྲིད་གྲོས་ཀྱི་ཚོགས་གཙོ་དང་ཐེ་ཝན་ལས་དོན་ཐད་ཀྱི་འགན་འཁུར་བ་ཝང་ཧུའུ་ཉིང་ནས་མཐོ་རིམ་དཔོན་རིགས་ཀྱི་ཚོགས་འདུ་ཞིག་ཏུ་སྡེ་ཁག་སོ་སོ་ནས་ཐེ་ཝན་གྱི་འོས་བསྡུའི་ཐད་གསར་འགྱུར་གླེང་ཕྱོགས་སྤེལ་ཏེ་ཤུགས་རྐྱེན་བཟོ་དགོས་པ་མ་ཟད་དེའི་བདེན་དཔང་རིགས་མི་མངོན་པ་བྱེད་དགོས་ཚུལ་སོགས་བརྗོད་ཡོད་པ་བཀོད་འདུག། བོད་རྒྱའི་སྲིད་དོན་དབྱེ་ཞིབ་པ་ལྷ་སྡེ་གནམ་ལོ་ཡག་ལགས་ནས་ཐའེ་ཝན་གྱི་འོས་བསྡུ་ལ་རྒྱ་ནག་ཕྱོགས་ནས་འཐབ་ཕྱོགས་གཅིག་གྱུར་དང་དྲ་རྒྱ་བཅས་ཕྱོགས་མང་པོ་ནས་ཐེ་བྱུས་བྱེད་བཞིན་པ་གསུངས་བྱུང། དྲ་རྒྱ་གན་གྱི་ནང་ལོགས་ནས་ཡིན་ན་ད་གནས་ཚུལ་རྫུན་མ་བཟོས། ད་གནས་ཚུལ་ལོག་གི་སྤེལ་གནས་ཚུལ་རྫུན་མ་བཟོས་ཡིན་གྱི་ན་ད་འདི་ལྷག་པར་དུ་ཡིན་ན་ད་ད TikTok འདི་ཡིན་ན་ད་རྒྱ་ནག་གི་ཏང་སྲིད་ལག་ན་ཡོད་ད་དེ་ནང་ནས་ཡིན་གྱི་ན་གནས་ཚུལ་རྫུན་མ་མང་པོ་ཞིག་སྤེལ་དགོས་ས་རེད་ད། དེ་བཞིན་རྒྱ་ནག་ཕྱོགས་ནས་ཐེ་ཝན་གོ་མིན་ཏང་ལ་རྒྱལ་ཁ་ཐོབ་ཆེད་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་འོས་མི་ལ་ཆེད་དམིགས་ཀྱིས་སྐྱོན་བརྗོད་བྱས་ཏེ་མི་དམངས་ཀྱི་མགོ་གཡོག་ཐབས་བྱེད་བཞིན་ཡོད་འདུག། ད་ལྟ་དམངས་གཙོ་ཡར་ཐོན་ཚོགས་པ་གི་འོས་མི་ཡིན་ན་ད་ལའེ་ཆིང་ཏེ་དང་ཨ་ནི་ཡིན་གྱི་ན་ཞའོ་མེ་ཆིན་གཉིས་ཆ་ཧ་ལ་ད་དགག་པ་ཤུགས་ཆེན་པོས་རྒྱག་གི་འདུག་ཡིན་ན་ད་ཡོང་ཆོག་གི་ཡིན་ན།

ང་ཚོ་སྤྱི་ཡི་མཚོ་ཡུམ་དང་འདྲ་བོ་རེད་ལིས་ཀྲང་ལགས་དེ་ཚོ་དཔེར་ན་ཐའེ་པེ་གྲོང་ཁྱེར་སྤྱི་བོ་ལ་ལིས་ཀྲང་དེ་འདྲ་དྲུག་བརྒྱ་ཙམ་གྱི་ཡོད་རེད་དེའི་ནང་ལ་དཔེ་དེ་སུམ་ཆ་གཅིག་བརྒྱ་ལྷག་རྒྱ་ནག་ནང་ལ་དཔེ་དེ་ཕ་རྟགས་སྐུ་ཕྲེང་དགུ་ནང་རྒྱུ་ག་དུས་ཡིན་ནི་ཡང་ཡུལ་སྐོར་སྤྲོ་འཆམ། ཡིན་ན་ཡང་ད་ལྟ་སྤྱིའི་ཆ་ནས་ཐའེ་ཝན་སྲིད་འཛིན་འོས་མི་དེ་ད་ལྟའི་གཞུང་འཛིན་ཚོགས་པའི་ལས་ཐོག་སྲིད་འཛིན་གཞོན་པ་ལའེ་ཆིན་ཏི་དང་འོས་མི་སྲིད་འཛིན་གཞོན་པ་ཞའོ་མི་ཆིན་གཉིས་དམངས་ཁྲོད་ཀྱི་བསམ་ཚུལ་བསྡུ་རུབ་ཁྲོད་མི་དམངས་ཀྱི་རྒྱབ་སྐྱོར་མང་ཤོས་ཡིན་པ་དང་པེ་ཅིན་ལ་ཕྱོགས་པའི་འགྲན་རྩོད་པ་རྣམས་རྗེས་སུ་ལྷག་ཡོད་འདུག། ཆབ་སྲིད་ཚོགས་པ་གསུམ་གྱིས་ཨན་ནི་འོས་མི་དེ་གཏན་འབེབས་བྱས་ཚར་བའི་རྗེས་ལ། ད་ལྟ་གི་གཞུང་འཛིན་ཚོགས་པ་དེ་ད་ལྟ་ཀྱི་བརྒྱ་ཆ་མང་སོང་བརྒྱ་ཆ་སུམ་ཅུ་སོ་བརྒྱད་ཨན་མང་ཚོགས་ཀྱི་ཐུགས་ཤུགས་དེ་སླེབས་བསྡད་ཡོད་རེད་དེ་ནི་གོ་མིན་ཏང་གི་ཤུགས་ལ་ད་ལྟ་བརྒྱ་ཆ་སུམ་ཅུ་སུམ་ཅུ་སོ་གཅིག་དེ་ཙམ་སླེབས་དེ་བསྡད་ཡོད་རེད། དེ་བཞིན་ད་ལྟ་དམངས་གཙོ་ཡར་ཐོན་ཚོགས་པས་རྒྱལ་ཁ་ཐོབ་པར་རེ་བ་འཛིན་བཞིན་ཡོད་ཀྱང་རྗེས་ཕྱོགས་གྲོས་ཚོགས་ནང་ལས་ཀ་བྱེད་བདེ་བོའི་ཆེད་དུ་སྲིད་དོན་ཚོགས་པ་གཞན་དང་མཉམ་འབྲེལ་གྱི་དམིགས་ཡུལ་བཅངས་ཡོད་པ་རེད་ཟེར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ནི་ད་ལྟའི་ལས་ཐོག་སྲིད་འཛིན་གཞོན་པ་ལའེ་ཆིན་ཏི་དང་སྲིད་འཛིན་གཞོན་པའི་འོས་མི་དེ་སྔའི་ཨ་རིར་བཅའ་སྡོད་ཐའེ་ཝན་སྐུ་ཚབ་ཟུར་བ་ཞའོ་མེ་ཆིན་རེད། ཐེ་ཝན་གོ་མིན་ཏང་ཚོགས་པའི་སྲིད་འཛིན་འོས་མི་ནི་ཉེན་རྟོག་དམག་དཔོན་ཟུར་བ་ཧུའུ་ཡིའུ་དབྱི་དང་སྲིད་འཛིན་གཞོན་པའི་འོས་མི། ལས་ཐོག་གྲོས་ཚོགས་འཐུས་མི་ཝུའུ་ཞིན་དབྱི་རེད། ཐེ་ཝན་མི་དམངས་ཚོགས་པ་གསར་བའི་སྲིད་འཛིན་འོས་མི་ཐེ་པེ་གྲོང་ཁྱེར་སྤྱི་ཁྱབ་པ་ཟུར་བ་སྨན་པ་ཁེ་ཝིན་ཀྲི་དང་སྲིད་འཛིན་གཞོན་པའི་འོས་མི། ཀྲོའུ་ཧྲོ་ཁང་ཡིན་འདུག་ད་ལྟའི་ཆར་མི་མང་གི་བསམ་འཆར་བསྡུ་ལེན་ཁྲོད་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་འོས་མི་སྔོན་གྲལ་དུ་སླེབས་ཡོད་པ་རེད། གསན་པ་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། ང་སྟག་ལྷ་རྒྱལ་ཡིན། ད་ཕྱོགས་ནས་མུ་མཐུད་ནས་གསར་འགྱུར་བཤད་ཀྱིས། ལ་དྭགས་ཀླུ་འཁྱིལ་དགའ་ལྡན་དར་རྒྱས་གླིང་དུ་དགའ་ལྡན་ལྔ་མཆོད་ལ་སྲུང་བརྩི་ཞུས་ཡོད་པ་རེད། རྗེ་ཙོང་ཁ་བ་བློ་བཟང་གྲགས་པ་མཆོག་བོད་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་དགོངས་པ་ཆོས་དབྱིངས་སུ་ཐིམ་པའི་ཉིན་མོ་སྟེ་བོད་ཡུལ་གངས་ཅན་ལྗོངས་གཙོ་བོ་ཡིན་པའི་ཧི་མ་ལ་ཡ་རི་རྒྱུད་དང་ས་གནས་གང་དུ་རི་བོ་དགེ་ལུགས་པའི་བསྟན་པ་དར་ཡོད་ན་དགའ་ལྡན་ལྔ་མཆོད་ཀྱི་ཉིན་མོ་སྲུང་བརྩི་ཞུ་སྲོལ་ཡོད་པ་ལྟར་ལ་དྭགས་ཀླུ་འཁྱིལ་དགའ་ལྡན་དར་རྒྱས་གླིང་དུ་ལ་དྭགས་ས་གནས་ཀྱི་དགོན་ཡུལ་གཞན་དང་མི་འདྲ་བའི་དམིགས་བསལ་དུ་དགོན་པར་བཞུགས་པའི་རྗེ་ཙོང་ཁ་བ་མཆོག་གི་སྐུ་གསུང་བྱོན་ཡོད་པ་དེ་དགོན་པའི་ཕྱི་རུ་གདན་འདྲེན་བྱས་ནས་དགའ་ལྡན་ལྔ་མཆོད་ཉིན་མོ་ཡུལ་མི་དང་ཉེ་འཁོར་སློབ་གྲྭའི་སློབ་ཕྲུག་དང་མཉམ་དུ་སྲུང་བརྩི་རྒྱས་པ་ཞིག་གནང་ཡོད་པ་རེད། ད་ལོར་དགའ་ལྡན་ལྔ་མཆོད་དེ་བཞིན་སྔོན་མ་དང་མི་འདྲ་བར་ཀླུ་འཁྱིལ་ཡུལ་ཉེ་འཁོར་དུ་ཆགས་པའི་ཡུལ་འདྲ་མིན་གྱི་སློབ་གྲྭའི་སྐུ་ཚབ་སློབ་མ་བཞི་རེའི་བར་གཙོ་བོར་རྗེ་ཙོང་ཁ་བ་ཆེན་མོ་མཆོག་གི་སྐུ་ཚེའི་ལོ་རྒྱུས་དང་ལ་དྭགས་ཀྱི་རིག་གཞུང་ཀླུ་འཁྱིལ་དགོན་པ་སོགས་ཀྱི་སྐོར་ཤེས་བྱ་འགྲན་བསྡུར་གྱི་རྣམ་པས་སྲུང་བརྩི་ཞུས་ཡོད་པ་རེད། ལ་དྭགས་ཀླུ་འཁྱིལ་དགའ་ལྡན་དར་རྒྱས་གླིང་དགོན་དུ་བཞུགས་པའི་རྗེ་ཙོང་ཁ་བའི་སྐུ་དེ་བོད་ནས་གདན་འདྲེན་ཞུས་པ་ཞིག་ཡིན་པ་རེད། ཞི་ཅིན་ཕིང་གིས་རྒྱ་ནག་གི་དཔལ་འབྱོར་སླར་གསོ་ཡོང་རྒྱུར་ད་དུང་ཡང་གནད་འགག་ཆེ་བའི་དུས་སྐབས་སུ་ལྷག་ཡོད་ཚུལ་བཤད་ཡོད་ཀི། རྒྱ་ནག་དབུས་བརྙན་འཕྲིན་ཁང་གིས་ཚེས་བརྒྱད་ཉིན་སྤེལ་བའི་གནས་ཚུལ་ནང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་ཆེས་མཐོའི་དབང་འཛིན་ལས་ཁང་རྒྱ་ནག་དམར་ཤོག་དབུས་ཆབ་སྲིད་ལྷན་ཁང་གི་ཚོགས་འདུ་ཞིག་གི་སྟེང་རྒྱ་ནག་གི་དཔལ་འབྱོར་སླར་གསོ་ཡོང་རྒྱུར་ད་དུང་ཡང་གནད་འགག་ཆེ་བའི་དུས་སྐབས་སུ་ལྷག་ཡོད་ཅེས་བཤད་ཡོད་པ་དང་ཞི་ཅིན་ཕིང་གིས་རང་རེའི་རྒྱལ་ཁབ་ཀྱི་འཕེལ་རྒྱས་ལ་དཀའ་ཁག་ཆེ་ཞིང་རྒྱལ་སྤྱིའི་ཆབ་སྲིད་དང་དཔལ་འབྱོར་གྱི་ཁོར་ཡུག་ཁྲོད་མི་བཟང་བའི་རྒྱུ་རྐྱེན་ཇེ་མང་ལ་སོང་ཡོད། དེང་རབས་ཐོན་རྫས་མ་ལག་འཛུགས་སྐྲུན་བྱེད་རྒྱུ་དང་ནང་ཁུལ་དགོས་མཁོ་རྒྱ་ཇེ་ཆེར་གཏོང་དགོས་པ་མ་ཟད་གནད་འགག་ཆེ་བའི་ཚན་རིག་ལག་རྩལ་གྱི་ཁྱབ་ཁོངས་ནས་རང་ཁ་རང་གསོ་ཐུབ་དགོས་ཞེས་སོགས་བཤད་ཡོད་པ་རེད། ཧྥ་རན་སི་གསར་ལས་ཁང་གི་གནས་ཚུལ་དེའི་ནང་རྒྱ་ནག་གི་དཔལ་འབྱོར་གནས་སྟངས་མི་བཟང་བ་དང་ས་ཞིང་ཉོ་ཚོང་ཉམས་ཆག་སུ་སོང་བའི་རྐྱེན་གྱིས་ཏོག་དབྱིབས་རིམས་ནད་ཀྱི་རྗེས་སུ་དཔལ་འབྱོར་འཕེལ་ཐུབ་མེད་ལ་འཛམ་གླིང་སྟེང་གི་དཔལ་འབྱོར་སྟོབས་ཆེ་ཨང་གཉིས་པ་ཡིན་པའི་རྒྱ་ནག་གི་དཔལ་འབྱོར་ད་ལོའི་དུས་ཚིགས་གསུམ་པར་བརྒྱ་ཆ་གི་བཞི་དང་གྲངས་ཆུང་དགུ་འཕར་ཡོད་ནའང་རྒྱ་ནག་དབུས་གཞུང་གིས་གཏན་འབེབས་བྱས་པའི་བརྒྱ་ཆ་གི་ལྔ་ལས་དམའ་བ་དང་དེ་ནི་འདས་པའི་ལོ་མང་རིང་རྒྱ་ནག་གིས་གཏན་འབེབས་བྱས་པའི་དཔལ་འབྱོར་འཕེལ་རྒྱས་ཀྱི་ཚད་ཐིག་དམའ་ཤོས་དེ་ཡིན། ཕྱི་ཚོང་ནི་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཀྱི་འགུལ་ཤུགས་གཙོ་བོ་དེ་ཡིན་ཡང་ལོ་སྔོན་མའི་སྤྱི་ཟླ་བཅུ་བ་ནས་བསྟུད་མར་མར་ཆག་ཡོད་པ་རེད། ཐང་གཞི་ཚད་འདེབས་པའི་སྡེ་ཚན་མུ་ཌི་ཞིབ་འཇུག་ཁང་གིས་ཟླ་བ་འདིའི་ཚེས་ལྔ་ཉིན་རྒྱ་ནག་གི་ཡིད་རྟོན་ཐང་གཞིའི་ཚད་འབེབས་དེ་བརྟན་ལྷིང་ནས་མར་ཕབ་སྟེ་ཀོར་ཐིག་འོག་གི་ལྡོག་གྲངས་ལ་བཞག་ནས་ངེས་གཏན་མེད་པར་ངོས་འཛིན་བྱས་ཡོད་པ་རེད། རྒྱ་ནག་གཞུང་གིས་མུ་ཌི་ཞིབ་འཇུག་ཁང་གི་ཐག་གཅོད་དེར་ཡིད་ཐང་ཆད་སོང་རྒྱ་ནག་གི་དཔལ་འབྱོར་ལ་དེ་ལྟ་བུའི་སེམས་ཁྲལ་བྱེད་མི་དགོས་ཟེར་རྣམ་འགྱུར་བསྟན་ཡོད་པ་རེད།

སྡོམ་རྩིས་གཞིར་བཟུང་ན་ཉིས་སྟོང་ཉེར་གཉིས་ལོར་རྒྱ་ནག་རྒྱལ་ཡོངས་སུ་ཁྲིམས་མཐུན་གཉེན་སྒྲིག་ཐོ་འགོད་སྡེ་ཚན་དང་འཛིན་ཡིག་ལེན་ས་ཆིག་སྟོང་བརྒྱ་ར་གསུམ་གི་ནང་ལོ་གང་བོར་ཁྲིམས་མཐུན་གཉེན་སྒྲིག་ཐོ་འགོད་བྱེད་མཁན་ཁྱོན་བསྡོམས་བཟའ་ཚང་ཆ་ས་ཡ་དྲུག་ར་འབུམ་བརྒྱད་ཁྲི་གསུམ་ལྷག་ཡོད་པ་དང་དེ་ནི་ལོ་སྔོན་མ་ལས་བརྒྱ་ཆ་གི་གསུམ་ཚེག་དྲུག་མར་ཆག་ཡོད་འདུག་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོའི་རྗེས་ཏེ་ལོ་སུམ་ཅུ་སོ་དྲུག་གི་རིང་གི་གཉེན་སྒྲིག་གི་གྲངས་འབོར་ཆེས་དམའ་ཤོས་དེ་ཆགས་ཡོད་ཅིང། འདས་པའི་ལོ་དགུའི་རིང་གཉེན་སྒྲིག་གི་གྲངས་འབོར་བསྟུད་མར་ཇེ་ཉུང་ནས་ཇེ་ཉུང་དུ་ཕྱིན་ཡོད་འདུག་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་དང་གཉེན་སྒྲིག་གི་གྲངས་འབོར་ཇེ་ཉུང་དུ་ཕྱིན་པའི་རྐྱེན་གྱིས་གཉེན་སྒྲིག་ལེགས་སྐྱེས་ཀྱི་ཐོན་རྫས་ཀྱི་ཁེ་གཉེར་ལས་རིགས་ཀྱང་ཉམས་ཆག་ཕྱིན་ཡོད་འདུག་ལ་ཏོག་དབྱིབས་རིམས་ནད་འགོས་ཁྱབ་ཕྱིན་པའི་རྗེས་སུ་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཀྱི་ཚད་གཞི་ཇེ་དམའ་རུ་ཕྱིན་པ་དང།

འདས་པའི་ལོ་ངོ་བཞི་བཅུའི་རིང་རྒྱ་ནག་ནང་གི་བུ་ཕྲུག་སྐྱེས་ཚད་ལ་གཞིགས་ན་གཅིག་དགུ་བརྒྱད་ཅུ་གྱ་བདུན་ལོར་བུ་ཕྲུག་སྐྱེས་ཚད་ཆེས་མཐོ་ཤོས་དེ་ཡིན་ཞིང་དེའི་རྗེས་རིམ་བཞིན་ཇེ་ཉུང་དུ་ཕྱིན་ཡོད་པས་གཅིག་དགུ་དགུ་བཅུ་གོ་ལྔ་ལོའི་རྗེས་དང་དེ་ནས་ཉིས་སྟོང་ལོའི་རྗེས་སུ་གཉེན་སྒྲིག་གི་ལོ་ཚོད་ལོན་པའི་མི་གྲངས་ཡང་རང་བཞིན་གྱིས་ཇེ་ཉུང་དུ་ཕྱིན་ཡོད་པའི་སྐོར་གཞུང་འབྲེལ་གནས་ཚུལ་ནང་འགྲེལ་བརྗོད་བྱས་ཡོད་ཀྱང། གཉེན་སྒྲིག་བྱེད་མཁན་ཇེ་ཉུང་དུ་ཕྱིན་པའི་གནད་དོན་ཐད་དོ་སྣང་དང་རྒྱུས་མངའ་ཡོད་མཁན་རྒྱ་ནག་ཀྲེན་ཀྲུའུ་གྲོང་ཁྱེར་གྱི་དགེ་རྒན་ཟུར་པ་ཅཱ་ལིན་མིང་གིས་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་བཅར་འདྲིའི་སྐབས་རྒྱ་ནག་ནང་ན་གཞོན་རྣམས་གཉེན་སྒྲིག་བྱེད་མཁན་ཇེ་ཉུང་དུ་འགྲོ་དགོས་དོན་གཙོ་བོ་ནི་དཔལ་འབྱོར་གཙོ་བོར་གྱུར་པའི་འགན་འཁྲི་ལྗིད་དྲགས་པའི་རྐྱེན་གྱིས་ཡིན་སྐོར་གསུངས་དོན།

སློབ་ཡོན་སོགས་ནི་འགོག་རྐྱེན་ཨང་གཉིས་པ་དེ་ཆགས་ཡོད་པའི་སྐོར་འགྲེལ་བརྗོད་དང་བཅས་མུ་མཐུད་གསུངས་དོན། ཁོ་མོས་གསུངས་པར་གལ་ཏེ་བུ་ཕྲུག་གིས་སློབ་ཆེན་ལ་རྒྱུགས་འཕྲོད་པའི་དབང་དུ་བཏང་ན་སློབ་ཡོན་མཐོན་པོ་སྤྲོད་དགོས་ཡོད་པས་དེ་སྤྲོད་ཐུབ་རྒྱུ་ཧ་ཅང་དཀའ་མོ་རེད། ད་ལྟ་ན་གཞོན་མང་ཆེ་ཤོས་ཀྱིས་རེ་ཐག་ཆད་ནས་འདུག་རྒྱུ་ལས་ཅིའང་མེད། དེང་སྐབས་བུ་ཕྲུག་སྐྱེས་ཚད་ཡང་ཧ་ཅང་ཇེ་དམའ་རུ་ཕྱིན་ཏེ་མི་ཤི་བའི་གྲངས་ཚད་ལས་དམའ་བོར་གྱུར་ཡོད་ལ་ད་ལྟའི་དུས་འདིར་འཚོ་བའི་གནས་སྟངས་དམའ་རིམ་གྱི་མི་རྣམས་ལ་ཡར་རྒྱས་ཀྱི་ལམ་ཁ་མེད་པར་གྱུར་ཡོད་ཅེས་འགྲེལ་བརྗོད་གནང་ཡོད་པ་རེད། ཀོང་ཏུང་ཞིང་ཆེན་མི་འབོར་ཡར་རྒྱས་ཞིབ་འཇུག་ཁང་གི་འགོ་འཛིན་ཏུང་ཡུས་ཀྲིན་གྱིས་དཔྱད་བརྗོད་སྤེལ་བར་གྲོང་ཁྱེར་ཅན་དུ་འགྱུར་བཞིན་པའི་དབང་གིས་དཔལ་འབྱོར་གྱི་གནོན་ཤུགས་དང་གཉེན་སྒྲིག་གི་འདུ་ཤེས་བཅས་ལ་འགྱུར་བ་ཐེབས་བཞིན་ཡོད་སྟབས་གཉེན་སྒྲིག་ཕྱིར་འགྱངས་བྱེད་པ་དང་གཏན་ནས་གཉེན་སྒྲིག་མི་བྱེད་མཁན་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་ཡོད། མི་གང་འཚམ་ཞིག་གིས་རང་ཉིད་ཀྱི་ནུས་པས་མི་འདང་བའི་ལྟ་ཚུལ་འཛིན་གྱི་ཡོད་པ་དེས་གཉེན་སྒྲིག་བྱ་རྒྱུར་འགན་འཁུར་ཁག་ཐེག་ཐུབ་ཀྱི་མེད་པའི་གནས་སུ་ལྷུང་ཡོད་སྐོར་བརྗོད་ཡོད་པ་རེད། རྒྱ་ནག་ནང་དམངས་སྲིད་ལས་ཁུངས་ཀྱིས་གཉེན་སྒྲིག་འཛིན་ཡིག་བཀོལ་སྤྱོད་མི་ཚར་བ་དང་བཟའ་འཐོར་འཛིན་ཡིག་མི་འདང་བའི་གནས་སུ་ལྷུང་ཡོད་འདུག། ཉེ་བའི་ལོ་ཤས་རིང་རྒྱ་ནག་ནང་གཉེན་སྒྲིག་གི་གྲངས་འབོར་ལས་བཟའ་འཐོར་གྱི་གྲངས་འབོར་མང་བ་དང། རྒྱ་ནག་ཁྱོན་ཡོངས་སུ་བཟའ་འཐོར་གྱི་གྲངས་འབོར་མང་ཤོས་དག་ནི་དཔལ་འབྱོར་འཕེལ་རྒྱས་ཕྱིན་པའི་གྲོང་ཁྱེར་ཆེ་ཁག་ཡིན་པ་དང། རྒྱ་ནག་གི་དངོས་ཟོག་ཐོན་སྐྱེད་ཞིབ་འཇུག་ཁང་གི་བསྡོམས་ཐོ་གཞིར་བཟུང་ན། པེ་ཅིན་དང་ཧྲང་ཧའེ། ཧྲིན་ཀྲུའུ། ཀུང་ཀྲོའུ། ཞཱ་མིན། ཏཱ་ལེན། ཧང་ཀྲོའུ་སོགས་ནི་བཟའ་འཐོར་གྱི་གྲངས་འབོར་ཆེས་མང་ཤོས་ཀྱི་ས་ཁུལ་དག་ཡིན་པ་གསལ་འདོན་བྱས་འདུག་ལ།

能使鬼推磨། ད་ལྟའི་དུས་འདིར་རྒྱ་ནག་གི་ཆབ་སྲིད་ལམ་ལུགས་དང་སྤྱི་ཚོགས་ཀྱི་ཁོར་ཡུག་དག་གིས་མི་རྣམས་ལ་དཔལ་འབྱོར་འཚོལ་སྒྲུབ་གཙོ་གཉེར་བྱེད་པའི་འདུ་ཤེས་སླེབས་བཅུག་སྟེ། མི་རྣམས་ཀྱི་སེམས་སུ་དངུལ་ལོར་ནི་ཀུན་ལས་རྩ་ཆེ་ཞིང་ཡོད་ཚད་ཉོ་ཐུབ་པར་འདོད་ཀྱི་ཡོད་སྟབས། ཚང་མས་དངུལ་ལོར་གྱི་ཆེད་དུ་གང་ཡང་བསྒྲུབ་ཐུབ་པའི་གནས་སུ་སླེབས་ཡོད་སྟབས་མི་དང་མིའི་བར་གྱི་མཛའ་བརྩེ་དང་ཀུན་སྤྱོད་སོགས་ཉམས་ཆག་སུ་འགྲོ་བའི་དུས་མཚུངས་བྱ་སྤྱོད་མང་པོ་ཞིག་བྱུང་བཞིན་ཡོད་ལ་དེ་དག་ཚང་མ་ནི་རྒྱ་ནག་གི་ཆབ་སྲིད་དང་ཁྲིམས་ལུགས་ལ་འབྲེལ་བ་དམ་པོ་ཆགས་ཡོད་ཅེས་གསུངས་བྱུང། གསན་མཁན་རྣམ་པ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་རྒྱང་བསྲིང་བྱས་ཚར་བ་ཡིན། ཁྱེད་ཚོས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས། གསན་མཁན་རྣམ་པ་ཚོ་ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་དང་ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།